ཁྱེད་རང sbs བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs dot com dot au slash tibetan ཐོག་བསྐྱོད་རོགས། ཨོ་སི་ཁྲུ་ལི་ཡ་ཡི་ནང་ཆེས་མཐོ་བའི་ཞིབ་འཇུག་ཚོགས་ཆུང་ཞིག་གིས་ཞིབ་འཇུག་གནང་བའི་རྗེས་སུ། རྒན་གསོ་ཁང་ཁག་གི་ནང་མཐུན་རྐྱེན་ལེགས་པོ་མེད་པའི་སྙན་ཐོ་ཐོན་རྗེས། ཨོ་སི་ཁྲུ་ལི་ཡ་ཡི་ནང་རྒན་གསོ་ཁང་ཁག་གི་ལམ་ལུགས་གཞི་རིམ་ནས་གཤག་བཅོས་བྱེད་དགོས་པའི་དགོས་འདུན་བཏོན་གནང་འདུག། དེ་རྗེས་ཨོ་སི་ཀྲི་ལི་ཡའི་ཧྥི་ཀྲི་རཱ་གཞུང་གི་རོགས་སྐྱོར་ལས་ཇུས་དང། རྒན་གསོ་ཁང་ཁག་གི་མ་ལག་ཡོངས་རྫོགས་ཤུགས་སྐྱེད་ཆེད་དུ་ཨོ་སྒོར་ས་ཡ་བཞི་བརྒྱ་ལྔ་བཅུ་ལྷག་གསོལ་སྩལ་བྱ་རྒྱུ་ཡི་ཁས་ལེན་གནང་འདུག་ཆེས་མཐོ་ཡི་ཞིབ་འཇུག་ཚོགས་ཆུང་དེས་འདས་པའི་ལོ་གཉིས་རིང་རྒན་གསོ་ཁང་ཁག་གི་གནས་སྟངས་ཞིབ་འཇུག་འདྲི་རྩད་བྱས་རྗེས་ཉེ་ཆར་རེས་གཟའ་ཟླ་བའི་ཉིན་མི་མང་ལ་ཡོངས་ཁྱབ་གསལ་བསྒྲགས་བྱས་ཡོད་པ་རེད།

ང་ཡི་བསམ་པར་ཞིབ་འཇུག་གནང་མཁན་དེ་ཚོ་ཀུན་སློང་བཟང་པོ་རེད་ཁོང་ཚོས་ཡར་རྒྱས་གཏོང་རྒྱུ་ལས་སླ་མོ་མེད་པ་ཤེས་ཀྱི་ཡོད་པ་རེད་དོན་དངོས་སུ་ཁོང་ཚོ་རང་ཉིད་ཀྱིས་དྲང་བདེན་གྱི་གནད་དོན་གལ་གནད་ཆེན་པོ་ཁ་ཤས་མོས་མཐུན་བྱེད་ཐུབ་ཀྱི་མེད་པ་རེད་དེ་ལྟར་ཁོང་ཚོའི་ཀུན་སློང་བཟང་པོ་དེའི་ཐོག་ལ་ཁོང་ཚོ་ཡི་སྣང་ཚུལ་མ་འདྲ་བ་དེ་བཏོན་པ་རེད་ངས་དགའ་བསུ་ཞུ་རྒྱུ་ཡིན་ལ་ང་ཚོའི་མ་འོངས་པར་མཐོང་ཚུལ་དེའི་ཐོག་ལ་བསམ་ཞིབ་བྱ་རྒྱུ་ཡིན་ཞེས་གསུངས་འདུག་ཨོ་སི་ཁྲུ་ལི་ཡ་ཡི་འཕྲོད་བསྟེན་བློན་ཆེན Greg Hunt མཆོག་གིས།

འོན་ཀྱང་སུའི་འོས་ཤིང་འཚམས་པའི་གུས་ཞབས་དང། ལྟ་སྐྱོང་དང་ཆེ་མཐོང་གུས་བརྩི་བྱེད་རྒྱུ་ཡོད་མེད་ཐད་སློབ་སྦྱོང་མང་པོ་བྱེད་དགོས་ཀྱི་འདུག་ཅེས་གསུངས་འདུག། མ་ཚད་འཕྲོད་བསྟེན་བློན་ཆེན་མཆོག་གིས་ནང་ལ་སྡོད་མཁན་ལ་ལྟ་སྐྱོང་ཆེད་ཨོ་སྒོར་ས་ཡ་བཅོ་བརྒྱད་ཙམ་འགྲོ་སོང་བཏང་ནས་ཨོ་སི་ཁྲུ་ལི་ཡ་ཡི་མི་རྣམས་ནང་ལ་སྡོད་ནས་ལྟ་སྐྱོང་བྱེད་མཁན་ཡོད་པའི་གོ་སྐབས་ཤིག་བསྐྲུན་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག། ཡང་ཨོ་སི་ཀྲུ་ལི་ཡ་ཡི་རྒན་གསོ་བདེ་དོན་ཚོགས་པ་ཡི་འགན་འཛིན་ཨེན་ནི་ཡ་ཏི་ལགས་ཀྱིས། སྙན་ཐོ་དེ་ཡི་ཐད་མ་འོངས་པར་རྒན་གསོ་ཁང་ཁག་གི་ཐོབ་ཐང་དེ་བཞིན་ཨོ་སི་ཀྲུ་ལི་ཡ་ཡི་ནང་རྒྱལ་ཡོངས་དབང་པོ་སྐྱོན་ཅན་ཞབས་ཞུ་འགན་ལེན་གྱི་ཐོབ་ཐང་དང། གཅིག་མཚུངས་དགོས་ཀྱི་ཡོད་སྐོར་བསམ་ཚུལ་བཏོན་གནང་འདུག་ཨོ་སི་ཀྲུ་ལི་ཡ་གཞུང་གི་རོགས་དངུལ་དེ་ཡི་ཐད་གང་མགྱོགས་གསལ་བསྒྲགས་གནང་རྒྱུ་མ་ཟད། ཨོ་སི་ཁྲུ་ལི་ཡ་ཡི་ནང་རྒན་གསོ་ཁང་ཁག་གི་གནས་སྟངས་ལོ་རྒྱུས་རང་བཞིན་གྱི་འགྱུར་བ་ཆེན་པོ་ཞིག་གཏོང་རྒྱུ་ཡིན་སྐོར་གསུངས་འདུག།
ཁྱེད་རང་ཨོ་སི་ཁྲུ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།